ས་ཆས་བསྐོར་བའི་ཧི་མ་ལ་ཡའི་རྒྱལ་ཁབ་དེའི་ནང་དཔལ་འབྱོར་གྱི་དཀའ་ཉེན་ཇེ་ཆེར་འགྲོ་བ་དང་གཞོན་སྐྱེས་ཚོས་ཕྱི་རྒྱལ་དུ་གོ་སྐབས་ཐབས་ཤེས་བྱེད་པའི་སྐབས་ཏོག་དབྱིབས་ནད་དུག་གི་ཡོངས་ཁྱབ་རིམས་ནད་རྗེས་ཡུལ་གྲུ་ཨོ་སི་ཀྲི་ལི་ཡས་རང་གི་རྒྱལ་མཚམས་ཕྱི་རྒྱལ་གྱི་སློབ་ཕྲུག་ཁག་ལ་བསྐྱར་དུ་སྒོ་ཕྱེས་པ་དེ་ཡིས་འབྲུག་ཡུལ་ནས་མི་མང་པོ་སྡེབ་ཐོན་གྱི་གནས་སྟངས་ཤིག་བཟོས་ཡོད་པ་རོའུ་ཀྲར་གསར་སྤེལ་ལས་ཁང་གིས་འགྲེལ་བརྗོད་གནང་འདུག། འབྲུག་ཡུལ་ནས་ཨོ་སི་ཀྲི་ལི་ཡ་ནང་སློབ་ཕྲུག་གནས་སྤོས་ཇེ་མང་དུ་ཕྱིན་པ་དང་སྤྱི་ཟླ་ལྔ་པ་གཅིག་པོའི་ནང་དུས་རིང་གི་གནས་སྡོད་ཆེད་སློབ་ཕྲུག་ཆིག་ཁྲི་ཉིས་སྟོང་འབྱོར་ཡོད་པ་དེ་ནི་ན་གཞོན་ལས་མེད་ཀྱི་ཚད་གཞི་གྲངས་གནས་གཉིས་ནང་ཡོད་པའི་ལྷོ་ཨེ་ཤེ་ཡའི་རྒྱལ་ཁབ་ཧ་ཅང་ཆུང་ཆུང་དེའི་མི་འབོར་གྱི་བརྒྱ་ཆ་གཅིག་དང་ཕྱེད་ཀ་ཙམ་མཚོན་གྱི་ཡོད་པ་རེད། ཉེ་ཆར་འབྱོར་བ་མང་པོ་ཞིག་ནུབ་ཕྱོགས་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར Perth ནང་གནས་སྡོད་ཀྱིས་ཕྲུ་གུ་ལྟ་སྐྱོང་དང་ཞབས་ཞུའི་སྡེ་ཚན་དེ་བཞིན་རྩིས་རིག་ལྟ་བུའི་སློབ་ཚན་ནང་འཛུལ་ཞུགས་བྱས་ཡོད་པ་རེད་འདུག། ལོ་ན་ཉི་ཤུ་རྩ་ལྔ་ཡིན་པ་ཤེས་ཡོན་སློབ་སྟོན་པ་བཀྲ་ཤིས་ཁིབ་ཆུ་ནི་གོ་སྐབས་བཟང་བ་ཐོབ་རྒྱུའི་ཆེད་སྔ་ལོ Australia ནང་ཡོང་མཁན་མང་པོའི་ནང་ནས་གཅིག་ཡིན་པ་དང་ནུབ་ཕྱོགས Australia གཙུག་ལག་སློབ་གྲྭ་ཆེན་མོ་ནས་ཚོང་ལས་སློབ་སྦྱོང་གནང་བའི་ཁིབ་ཆུ་ཡིས་ཏོག་དབྱིབས་ནད་དུག་རྗེས་དེར་ཡོངས་རྫོགས་མེད་པ་ཆགས་པ་དང་དེར་མི་ཚོས་གོ་སྐབས་མཐོང་གི་མེད་པའི་སྐོར་འགྲེལ་བརྗོད་གནང་འདུག། འགྲོ་བ་མིའི་བདེ་རྩའི་གནད་དོན་ཐོག་མི་ཉུང་ཤས་ཤིག་ལེན་པ་ཕུད་དེ་མིན་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་སློབ་ཕྲུག་ཡོང་རྒྱུ་མང་རུ་མ་ཕྱིན་པའི་བར་འབྲུག་ཡུལ་ནས་ཨོས་ཏྲེ་ལི་ཡར་གཞིས་སྤོས་བྱེད་མཁན་ཧ་ཅང་ཉུང་ཉུང་ཡིན་པ་དང་ཉིས་སྟོང་ཉི་ཤུ་རྩ་གཉིས་ནང་ཨོས་ཏྲེ་ལི་ཡའི་རྒྱལ་མཚམས་བསྐྱར་དུ་སྒོ་ཕྱེས་པའི་རྗེས་ཡོང་མཁན་ཇེ་མང་དུ་ཕྱིན་པ་དང་གཞུང་འབྲེལ་གྲངས་ཐོ་ལྟར་ན་འབྲུག་ཡུལ་ནས་སློབ་ཕྲུག་གི་ཐོངས་མཆན་སྙན་ཞུ་བརྒྱབ་མཁན་སྤྱི་ཟླ་དྲུག་པའི་ནང་མཇུག་སྒྲིལ་བྱས་པའི་རྩིས་ལོ་དེའི་ནང་ལྡབ་ལྔས་འཕར་ཡོད་པ་རེད་འདུག། དུས་ཐུང་ནང་སློབ་ཕྲུག་མང་པོ་འབྱོར་བ་དེ་ཡིས་ལྷོ་ཨེ་ཤེ་ཡའི་ཕྱི་ཕྱོགས་སུ་ཨོ་སི་ཀྲེ་ལི་ཡ་དེ་བཞིན་འབྲུག་ཡུལ་ནས་ཐོན་པའི་སྤྱི་ཚོགས་ཆེ་ཤོས་ཤིག་ཆགས་ཡོད་པ་རེད་འདུག་སྤྱིར་ཁོ་ཚོའི་གྲངས་འབོར་དེ་ཨོ་སི་ཀྲེ་ལི་ཡའི་ནང་རྒྱལ་སྤྱིའི་སློབ་ཕྲུག་གི་གྲངས་འབོར་འབུམ་དྲུག་ཙམ་ཡོད་པ་དེའི་ཆ་ཤས་ཆུང་ངུ་ཞིག་ཡིན་པ་དང་ཨ་སྒོར་ཐེར་འབུམ་ཉི་ཤུ་རྩ་བདུན་གྱི་ཤེས་ཡོན་སྡེ་ཚན་དེ་ཏོག་དབྱིབས་ནད་དུག་གི་ཡོངས་ཁྱབ་རིམས་ནད་སྐབས་ཕྱི་རྒྱལ་གྱི་སློབ་ཕྲུག་ཉུང་དུ་འགྲོ་བ་དེ་ནས་ཚོང་ལས་གྱོང་གུན་བྱུང་བ་དེ་ཁ་གསབ་བྱ་རྒྱུའི་ཐབས་ཤེས་གནང་བའི་སྐབས་ཕྱི་རྒྱལ་གྱི་སློབ་ཕྲུག་གྲངས་འབོར་མང་དུ་འགྲོ་བའི་གནས་ཚུལ་དེ་འབྱུང་བཞིན་ཡོད་པ་རེད་འདུག། ཨོ་སི་ཀྲི་ལི་ཡའི་གཙུག་ལག་སློབ་གྲྭ་ཆེན་མོ་ཁག་གིས་མི་རིགས་སྣ་ཚོགས་ཡོད་པར་བཟོ་འདོད་ཆེན་པོ་ཡོད་པ་དང་ད་ལྟའི་གཞུང་འདི་དང་སྔོན་མའི་གཞུང་ནས་བརྡ་ལན་འབྱོར་བ་དེ་ནི་ཁོ་ཚོས་རྒྱ་ནག་རྒྱ་གར་དང་བལ་ཡུལ་ཙམ་གྱི་ཐོག་གཞི་རྟེན་མང་བ་བྱ་རྒྱུ་མིན་པའི་སྐོར་ཨོ་སི་ཀྲི་ལི་ཡའི་རྒྱལ་སྤྱིའི་ཤེས་ཡོན་མཐུན་ཚོགས་ཀྱི་སྤྱི་ཁྱབ་འཛིན་སྐྱོང་དཔོན་རིགས Phil Honeywood ཡིས་འགྲེལ་བརྗོད་གནང་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་འབྲུག་ཡུལ་གྱི་ཨོ་སི་ཀྲི་ལི་ཡ་ནང་གཞུང་ཚབ་ཐོག་མ་བསྐོ་གཞག་བྱུང་བའི་བསོད་ནམས་སྟོབས་དགའ་ཡིས་ཨོ་སི་ཀྲི་ལི་ཡའི་ཡིད་དབང་དེ་ནི་སློབ་ཡོན་ཉུང་བ་དང་མཐོང་མཆན་ཐོབ་སླ་བ་དེ་བཞིན་སློབ་ཕྲུག་གི་རོགས་པ་ཡོང་བཅུག་པ་དང་ཆུ་ཚོད་ཚད་མེད་ཀྱི་ལས་ཀ་བྱེད་བཅུག་གི་ཡོད་པ་དེ་ཡིན་པའི་སྐོར་གསུངས་འདུག་འབྲུག་ཡུལ་གྱི་ད་ལྟའི་བློན་ཆེན་བཅུའི་ནང་ནས་བློན་ཆེན་དྲུག་ཨོ་སི་ཀྲི་ལི་ཡའི་གཙུག་ལག་སློབ་གྲྭ་ཆེན་མོའམ་ལྟེ་གནས་ཁང་ཁག་ནས་ཤེས་ཚད་ཡོད་པ་རེད་འདུག། འབྲུག་ཡུལ་ནི་རྒྱལ་ཡོངས་བདེ་སྐྱིད་ཀྱི་རྩ་འབོར་བརྡ་སྟོན་ལ་སྐད་གྲགས་ཡོད་པ་དང་དཔལ་འབྱོར་གྱི་ཚད་གཞི་སྟེ་གུ་ཡངས་སྤྲོ་གསེང་སེམས་ཚོར་བདེ་ཐང་དང་ཁོར་ཡུག་ལྟ་བུའི་སྤྱི་སྲོལ་གྱི་རྒྱལ་ཡོངས་རྩ་འབོར་ཐོན་སྐྱེད་ཀྱིས་སྣང་ཆུང་བཏང་བ་དེར་བརྩི་འཇོག་བྱེད་ཀྱི་ཡོད་པ་རེད། དེ་ལྟར་ཡིན་ནའང་རྒྱལ་ཁབ་གཞན་གང་ཞིག་དང་ཚོང་འབྲེལ་ཧ་ལམ་མེད་པའི་ཆུ་ཤུགས་གློག་འདོན་དང་ཡུལ་སྐོར་སྤྲོ་འཆམ་ཐོག་ཤུགས་ཆེར་བརྟེན་པའི་རྒྱལ་ཁབ་དེར་ཉེ་བའི་ཆར་ནུས་ཤུགས་ཀྱི་རིན་གོང་མཐོ་པོ་ཆགས་པ་དེས་དཀའ་ངལ་ཆེན་པོ་བཟོས་ཏེ་རང་གི་ཕྱི་རྒྱལ་དངུལ་ལོར་བཀོལ་འཇུག་ཧ་ཅང་ཉུང་དུ་ཕྱིན་ཡོད་པ་རེད་འདུག། རྒྱ་གར་དང་བོད་དམ་རྒྱ་ནག་བཅས་པའི་དབར་ཡོད་པའི་འབྲུག་ཡུལ་གྱིས་སྤྱི་ཟླ་དགུ་པའི་ནང་རང་གི་རྒྱལ་མཚམས་བསྐྱར་དུ་སྒོ་ཕྱེ་ཡོད་པ་དང་འོན་ཀྱང་ཡུལ་སྐོར་སྤྲོ་འཆམ་པ་ཚོས་ཁྲལ་མཐོ་པོ་སྤྲད་དགོས་ཡོད་པ་དེ་ཡིས་ཚོད་དཔག་བྱས་པ་གཞིར་བཟུང་ཡུལ་སྐོར་སྤྲོ་འཆམ་གྱི་ཚོང་ལས་དེ་ཙམ་བྱུང་མེད་པ་རེད་འདུག་སྔ་ལོ་ཡུལ་ནང་གཞོན་སྐྱེས་ལས་མེད་ཀྱི་བརྒྱ་ཆ་ཉི་ཤུ་རྩ་བརྒྱད་ཡིན་པ་རེད་འདུག། ཨོ་སི་ཀྲི་ལི་ཡའི་ལོ་ངོ་ལྔ་བཅུའི་ནང་རང་གི་ལས་མིའི་ཁྲོམ་རའི་ནང་ལས་མི་ཐོབ་རྒྱུ་ཧ་ཅང་དཀོན་པོ་ཆགས་པའི་དཀའ་ངལ་དེ་སེལ་ཐབས་སུ་ཐོངས་མཆན་དམ་དྲག་ལྷོད་ཡངས་སུ་བཏང་བས་ཨོ་སི་ཀྲི་ལི་ཡའི་ནང་རང་རྒྱལ་ཁབ་ནང་ལས་ཀ་ཐོབ་རྒྱུའི་གོ་སྐབས་ཧ་ཅང་དཀོན་པོ་ཡོད་པའི་གཞོན་སྐྱེས་མང་པོ་ཞིག་ཨོ་སི་ཀྲི་ལི་ཡའི་ནང་འབྱོར་བཞིན་ཡོད་པ་རེད་འདུག་གནས་ཚུལ་འདི་ཕབ་སྒྱུར་དང་སྙན་སྒྲོན་ཞུ་མཁན་ནམ་མཁའ་བསྟན་འཛིན་ཡིན།